རྒྱ་ནག་གཞུང་གི་དབང་བསྒྱུར་འོག་ཏུ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་གནས་ཚུལ་ལ་གཟའ་འཁོར་སྔ་མར Swiss གི་གྲོང་ཁྱེར Geneva ལས་ཁུངས་ཨ་མ་ཡོད་པའི United Nations Human Rights Council མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཞེས་པས་མང་ཚོགས་ཀྱི་མདུན་ལ་བསྐྱར་ཞིབ་ཞིག་ཇི་ལྟར་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོ་ལ་ལོ་བཞི་ལྔའི་མཚམས་སུ་བྱེད་དགོས་ཀྱི་ཡོད་པ་བཞིན་བྱེད་དུས། བཟོ་ཚོང་ཡར་ཐོན་ཆུང་བའི་གྲས་ཀྱི་རྒྱལ་ཁབ་ལ་བརྩིས་པ་དེ་འདྲ་དང་ཨུ་རུ་སུ་དང་ཨི་རན་སོགས་པས་རྒྱ་ནག་གི་དབང་བསྒྱུར་འོག་གི་འགྲོ་བ་མིའི་ཐོབ་ཐང་ཐད་ལ་བསྟོད་ར་བཏང་བ་ཞིག་རྒྱ་ནག་གིས་བརྒྱུད་སྐུལ་ཐུབ་ཡོད་ན་ཡང་རྒྱ་ནག་གི་མཁས་པོ་སྙན་པོ་དེ་ཚོའི་འབྲས་བུ་ལ་ཚད་བྱུང་བ་ཞིག་དབྱེ་ཞིབ་པ་དང་ལས་འགུལ་བས་གསུང་གི་ཡོད་པ་རེད་འདུག་འགྲོ་བ་མིའི་ཐོབ་ཐང་སླད་ལ་རྒྱལ་སྤྱིའི་སྲི་ཞུ་ཟེར་བའི་ལས་ཁང་གི་འགན་འཛིན་གྲས Raphael Viana David ཡིས་གསར་འགོད་པར་གསུངས་གསལ་ལ། རྒྱ་ནག་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་བསྐྱར་ཞིབ་དེ་གཟའ་འཁོར་སྔ་མར་འཁོར་དུས་གཞུང་མང་པོ་ཞིག་གིས་རྒྱ་ནག་ལ་བསྟོད་ར་དང་མཛའ་མཐུན་ལྡན་པའི་བསམ་འཆར་བཏོན་པ་དེ་ཡིས་རྒྱ་ནག་གཞུང་གི་ཁ་དྲག་ཤུགས་རྐྱེན་ཆེ་ལོས་བསྟན་ཡོད་རེད། དེ་ལྟར་གྱིས་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཀྱི་གྲལ་ལ་བརྩིས་པའི་རྒྱལ་ཁབ་ཚོས་རྒྱ་ནག་གི་གནོན་ཤུགས་ཆེན་པོ་མྱང་གི་ཡོད་པར་བལྟས་ན་ཡང Latin America ཁུལ་གྱི་རྒྱལ་ཁབ་ཁ་ཤས་ཀྱིས་ཤུགས་ཆེན་པོ་གསུངས་ཡོད་པ་དེ་འདྲ་བྱུང་ཡོད་པ་འདི་ག་ཨ་རིའི་རླུང་འཕྲིན་ཁང་ལ་གསུངས་བཞག། གཟའ་འཁོར་སྔ་མར་རྒྱ་ནག་ལ་བསྐྱར་ཞིབ་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁོངས་ཀྱི་ཚོགས་མི་རྒྱལ་ཁབ་ཚོའི་གཞུང་ཚོའི་དབང་བསྒྱུར་གྱི་འོག་གི་འགྲོ་བ་མིའི་ཐོབ་ཐང་ལ་བསྐྱར་ཞིབ་ཀྱི་ལམ་ལུགས་དེ་རང་ཕྱི་ལོ་ཉིས་སྟོང་བརྒྱད་ལ་དབུ་བརྩམས་པ་ནས་བཟུང་རྒྱ་ནག་ལ་དེའི་བསྐྱར་ཞིབ་ཐེངས་མ་བཞི་པ་ཡིན་པ་དང། དེ་དུས་ནུབ་ཕྱོགས་ཀྱི་མང་གཙོའི་རྒྱལ་ཁབ་ཁ་ཤས་རང་གིས་བོད་པ་སོགས་པ་གྲངས་ཉུང་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་རྒྱ་ནག་གཞུང་གིས་རྡོག་རོལ་བཏང་དང་གཏོང་བཞིན་པ་དང་གྲངས་ཉུང་མི་རིགས་ལ་རྒྱ་ནག་གཞུང་གིས་སྡུག་པོ་བཏང་དང་གཏོང་བཞིན་པ་ཚོ་མཚམས་བཞག་དགོས་པ་དང། འགྲོ་བ་མིའི་ཐོབ་ཐང་གོང་དུ་བཀུར་རྒྱུའི་རྒྱལ་སྤྱིའི་ཆིངས་ཡིག་རྒྱ་ནག་གིས་བཞག་ཡོད་པ་ཚོའི་བསྒྲུབ་བྱ་ཚོ་རྒྱ་ནག་གིས་བསྒྲུབ་དགོས་ཀྱི་ཡོད་པ་སྐུལ་མ་གནང་ཁར། བཟོ་ཚོང་ཡར་ཐོན་ཆེ་ཁག་ལ་མ་བརྩིས་པའི་རྒྱལ་ཁབ་ཚོ་ནི་རྒྱ་ནག་གཞུང་གིས་མི་དམངས་ཀྱི་སྡེ་ཚན་ཁ་ཤས་ལ་དྲག་གནོན་གཉའ་གནོན་བྱེད་སྟངས་ལ་བློ་འཚབ་བསྟན་རྒྱུ་དང་ཡང་རྒྱ་ནག་གི་དབང་སྒྱུར་འོག་ཏུ་འགྲོ་བ་མིའི་ཐོབ་ཐང་ལེགས་པོ་ཡོད་ལུགས་ཀྱི་བསྟོད་ར་བཏང་རྒྱུའི་བར་ལ་དུམ་བུ་ཐེབས་པ་ཞིག་བྱུང་ཡོད་པར། དཔེར་ན་བསྐྱར་ཞིབ་དེའི་སྐབས Costa Rica དེ་དུས་ལམ་སྟོན་གནང་པ་ཞིག་ལ། གཞུང་འབྲེལ་མིན་པའི་ཚོགས་པ་རིགས་ཀྱི་ལས་ཀ་ལ་རྒྱ་ནག་གཞུང་གིས་དམ་དྲག་ཚད་ལས་བརྒལ་བ་བྱེད་བཞིན་པ་ཞིག་མཚམས་བཞག་དགོས་པ་གསུངས་ཁར། Belarus གིས་བོད་ལ་རྒྱ་ནག་གི་བཙན་འཛུལ་དང་བཙན་བཟུང་མེད་པ་བཟོ་རྒྱུའི་ལས་འགུལ་ཚོ་རྒྱ་ནག་གིས་མེད་པ་བཟོས་ནས་བོད་དུ་དེང་དུས་ཀྱི་གཞུང་གི་འཛིན་སྐྱོང་ལམ་ལུགས་དང་ནུས་པ་སྤེལ་དགོས་ཀྱི་རེད་སོགས་བཤད་པ་བྱུང་འདུག་དང་པོའི་ཉི་ཤུ་བཞིའི་རྒྱ་མིའི་ཕྱི་སྲིད་ལྷན་ཁང་གི་རྒྱུན་ལྡན་གསར་འགོད་དང་ཚོགས་འདུ་ཞིག་ཏུ་རྒྱ་མིའི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་ཝང་ཝེ་པེན་གྱིས་སྨྲས་པ་ཞིག་ལ། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ལ་བསྐྱར་ཞིབ་དེའི་སྐབས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱ་ཐབས་སུམ་ཅུ་ཐམ་པ་རྒྱ་ནག་གཞུང་གིས་དོན་གཉེར་བྱ་རྒྱུ་རྒྱ་ནག་གཞུང་གིས་གསལ་བསྒྲགས་བྱས་ཡོད་པ་དང་དེ་དག་གི་ཁོངས་སུ། མི་དམངས་ཀྱི་བདེ་དོན་དང་འགྲོ་བ་མིའི་ཐོབ་ཐང་ལ་ཁྲིམས་ཐོག་ནས་སྲུང་སྐྱོབ་དང། འགྲོ་བ་མིའི་ཐོབ་ཐང་གི་ལས་དོན་ཐད་ལ་རྒྱལ་སྤྱིའི་མཐུན་འགྱུར་མཉམ་ལས་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ལས་དོན་བྱེད་ལུགས་འབྲེལ་ཡོད་ཀྱི་ལས་དོན་སོགས་མི་དམངས་ལ་འཚོ་བ་ལེགས་པ་སྦྱིན་རྒྱུ་སོགས་མི་དམངས་གོང་དུ་བཀུར་བའི་ཐབས་ལམ་ཚུད་ཡོད་ལུགས་སོགས་བཤད་འདུག་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཟེར་བའི་ཐ་སྙད་ཀྱི་ཁོངས་སུ་བརྩིས་པའི་རྒྱལ་ཁབ་རིགས་ཀྱིས་བསྐྱར་ཞིབ་དེའི་སྐབས་རྒྱ་ནག་ལ་བསྟོད་ར་བཏང་བར་རྒྱ་ནག་གཞུང་གིས་ལས་འགུལ་སྤེལ་ཐུབ་ན་ཡང། ཡུ་གུར་བའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་རྩོད་པ་རན་ཡེམ་ཨ་སཱད་ཀྱིས་གསུངས་པར། རྒྱ་ནག་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་གཟའ་འཁོར་སྔ་མར་བསྐྱར་ཞིབ་དེའི་གོང་དུ། རྒྱལ་ཁབ་ཁག་ཅིག་ལ་རྒྱ་ནག་གཞུང་གིས་ལམ་སྟོན་འདྲ་པོ་ཞིག་བཏང་ནས། མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་གཞན་དག་ལ་ག་རེ་ལབ་དགོས་པ་ལབ་འདུག་པས། རྒྱལ་ཁབ་ཁ་ཤས་ཀྱིས་རྒྱ་ནག་གཞུང་གིས་བཤད་པའི་སྐད་ཆ་བསྐྱར་ཟློས་བྱས་པ་བྱུང་ཡོད་རེད། ཡིན་ནའི། རྒྱ་ནག་གཞུང་གི་བྱེད་སྟངས་དེའི་རིགས་ཨ་ཧྥི་རི་ཀ་ལྟ་བུ་རྒྱལ་ཁབ་ཁ་ཤས་ཀྱིས་རང་ལ་དམའ་འབེབས་ཚོར་ཡོད་རེད། རྒྱ་ནག་གི་བྱེད་སྟངས་དེ་ཚོ་མཉམ་འབྲེལ་རྒྱལ་ཚོགས་ཀྱི་ལམ་དང་ལུགས་ལ་གུས་ཞབས་མེད་པ་ཁོ་ཚོས་མཐོང་ཡོད་རེད། ཡིན་ནའི་བསམ་བློ་དེ་ལྟར་འཁོར་ནའི་རྒྱལ་ཁབ་ཁ་ཤས་ཀྱིས་རང་གི་རྒྱལ་ཁབ་ཏུ་དཔལ་འབྱོར་དེ་རྒྱ་ནག་ལ་བརྟེན་དགོས་པ་སོགས་ཀྱི་ཐད་ནས་རྒྱ་ནག་གཞུང་གི་འདོད་པ་ལ་མཐུན་པའི་སྐད་ཆ་རྒྱལ་ཁབ་དེ་ཚོས་བསྐྱར་ཞིབ་དེའི་སྐབས་བཤད་ཡོད་རེད་སོགས་གསུངས་བཞག། དང་པོའི་ཉི་ཤུ་གསུམ་གྱི་ཕྱི་དྲོའི་བསྐྱར་ཞིབ་དེའི་སྔོན་ལ་གསར་འགྱུར་ལས་ཁུངས་ཁ་ཤས་རང་གི་གནས་ཚུལ་སྤེལ་གསལ་ལ་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ལ་བསྐྱར་ཞིབ་དེའི་སར་བོད་པ་སོགས་པ་རང་དབང་གི་ལས་འགུལ་སྤེལ་མཁན་ལ་རྒྱ་ནག་གཞུང་གིས་ཁ་བྲལ་བ་ཞེས་བོས་ནས། ཚོགས་ཁག་དེ་ཚོ་བསྐྱར་ཞིབ་དེ་སར་གཏང་རྒྱུ་མེད་པ་རྒྱ་ནག་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ལ་སྐུལ་མ་བྱས་ཡོད་པའི་གནས་ཚུལ་སྤེལ་མཁན་བྱུང་བ་དང། འགྲོ་བ་མིའི་ཐོབ་ཐང་སླད་ལ་རྒྱལ་སྤྱིའི་སྲི་ཞུ་ཞུ་བའི་འགན་འཛིན་གྲས Raphael Viana David གྱིས་ད་དུང་གསུང་གསལ་ལ། བཟོ་ཚོང་ཡར་ཐོན་ཆེ་ཁག་ཟེར་བའི་རྒྱལ་ཁབ་ཀྱི་སྡེ་ཚན་ལ་མ་བརྩིས་པའི་རྒྱལ་ཁབ་ཁག་ཏུ་རྒྱ་ནག་ལ་བསྐྱར་ཞིབ་དེའི་ཐད་གསར་འགྱུར་ལས་ཁུངས་ཚོའི་གནས་ཚུལ་སྤེལ་སྟངས་ལ་རྒྱ་ནག་གཞུང་གིས་ཤུགས་རྐྱེན་གཏང་ཐབས་བྱས་ཡོད་པ་དང། མཉམ་འབྲེལ་རྒྱལ་ཚོགས་ཀྱི་བསྐྱར་ཞིབ་དེ་ལ་གཞུང་འབྲེལ་མིན་པའི་ཚོགས་པའི་མཉམ་ཞུགས་ལ་ཚད་ཡོད་པ་དང་དེ་ཡང་རྒྱ་ནག་གཞུང་གི་འཐུས་མི་ཚོགས་པ་ཆེན་པོ་ཞིག་བཏང་ནས་ཚོགས་ཁང་ནང་གི་རྐུབ་བཀྱག་མང་པོ་ཞིག་ཟིན་པས། བསྐྱར་ཞིབ་ཚོགས་འདུ་དེ་འགོ་མ་བཙུགས་པའི་ཆུ་ཚོད་གཅིག་དང་ཕྱེད་ཀ་ཙམ་གྱི་གོང་ལ་གཞུང་འབྲེལ་མིན་པའི་ཚོགས་པ་ཚོགས་ཁང་དེ་ལ་སླེབས་དུས་ཚོགས་ཁང་ནང་དུ་བསྡད་ས་མེད་པའི་རྒྱུ་མཚན་འོག་ནས་ནང་དུ་མ་བཏང་བ་བྱུང་ཡོད་པ་སོགས་ངོ་སྤྲོད་གནང་བཞག་ནུབ་ཕྱོགས་རྒྱལ་ཁབ་ཀྱི་ཁོངས་མི་མིན་པའི་རྒྱལ་ཁབ་རིགས་ཀྱིས་རྒྱ་ནག་ལ་རྒྱབ་སྐྱོར་བྱས་པར་རྒྱ་ནག་གཞུང་གིས་ལས་འགུལ་སྤེལ་ཡོད་པའི་གནས་ཚུལ་ཐད་ལ་རྒྱ་མི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་ཝང་ཝེན་པིན་གྱིས་བཤད་པ་ཞིག་ལ། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་བསྐྱར་ཞིབ་དེ་རྒྱ་ནག་གཞུང་གིས་གལ་ཆེན་པོ་རྩིས་ཀྱི་ཡོད་པ་དང་བསྐྱར་ཞིབ་དེ་ཁ་སངས་གཏིང་སངས་ཕྱི་གསལ་ནང་གསལ་བྱ་རྒྱུ་ཁས་ལེན་ནས་ཐུན་མོང་གི་སློབ་གཉེར་དང་ཟུང་འབྲེལ་གྱི་ཡར་རྒྱས་ཀྱི་སླད་དུ་རྒྱ་ནག་གཞུང་གིས་གཞན་ཡོངས་ལ་འབྲེལ་བ་དང་སྐད་ཆ་བྱེད་ཀྱི་ཡོད་རེད་སོགས་བཤད་པ་བྱུང་འདུག་དབྱེ་ཞིབ་པ་ཁ་ཤས་ཀྱིས་གསུང་གསལ་ལ། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་བསྐྱར་ཞིབ་ཐད་ལ་རྒྱ་ནག་གཞུང་གིས་ཤུགས་རྐྱེན་གཏང་ཐབས་དེ་ཚོས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ལམ་ལུགས་ལ་གཞི་རྩ་ནས་སྐྱོན་ཡོད་པ་བསྟན་པ་གསུངས་བཞག་ཕྱི་ལོ་ཉིས་སྟོང་དགུར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ལ་འགྲོ་བ་མིའི་ཐོབ་ཐང་གི་ཐད་ལ་བསྐྱར་ཞིབ་དང་པོ་བྱེད་དུས་དེ་གར་ཡོད་པ Patrick Poon ཞུ་བ་དེང་སང་ཊོག་ཁྱོ་གཙུག་ལག་སློབ་གྲྭར་ཉམས་ཞིབ་གནང་མཁན་གྱིས་གསུང་གསལ་ལ། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་གཟའ་འཁོར་སྔ་མར་རྒྱ་ནག་གི་དབང་བསྒྱུར་འོག་གི་འགྲོ་བ་མིའི་ཐོབ་ཐང་ཐད་ལ་བསྐྱར་ཞིབ་བྱས་པ་དེས་བསྐྱར་ཞིབ་དེ་ནི་རྒྱ་ནག་གི་དབང་བསྒྱུར་འོག་ཏུ་འགྲོ་བ་མིའི་ཐོབ་ཐང་ག་འདྲས་ཡོད་མིན་གྱི་ཐད་ལ་རང་དབང་ཅན་གྱི་མཁས་པའི་ཉམས་ཞིབ་བྱས་པ་ལ་གཞི་བཞག་གི་མེད་པ་ཞིག་བསྟན་ཡོད་རེད། རྒྱ་ནག་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་གཞན་དག་ལ་ཤུགས་རྐྱེན་གཏང་རྒྱུར་ཧུར་བརྩོན་ཆེན་པོ་ག་འདྲས་བྱས་ཡོད་པ་ཡང་བསྟན་ཡོད་རེད། རྒྱ་ནག་གཞུང་གིས་གང་འདོད་བྱེད་རྒྱུ་ཡོད་པའི་བསྐྱར་ཞིབ་ཞིག་མིན་པར་ང་ཚོས་རྒྱ་ནག་གཞུང་ལ་སློབ་གསོ་ཐེབས་པར་བྱེད་དགོས་ཀྱི་ཡོད་རེད་སོགས་གསུངས་བཞག། བསྐྱར་ཞིབ་དེའི་མཇུག་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ལས་དོན་ཚོགས་ཆུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་གཞན་དག་གིས་རྒྱ་ནག་ལ་བསྐྱར་ཞིབ་དེའི་སྐབས་ལ་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་བཏང་སྟངས་ཀྱི་ཐད་ལ་བསམ་འཆར་བཏོན་པ་ཚོ་དང་པོའི་ཉི་ཤུ་དྲུག་གི་ཉིན་གཏན་འབེབས་བྱས་པ་དང། ཇི་ནི་ཝར་བཅའ་སྡོད་རྒྱ་ནག་གི་གཞུང་ཚབ་ཁྲེན་ཤུས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱ་རྒྱུ་དང་ཡར་རྒྱས་གཏང་རྒྱུར་རྒྱལ་སྤྱི་དང་མཉམ་ལས་བྱ་རྒྱུར་རྒྱ་ནག་གཞུང་གྲ་སྒྲིག་ཡོང་གི་རེད་སོགས་བཤད་པ་བྱུང་འདུག། Raphael Viana David ཀྱིས་གསུངས་གསལ་ལ། ད་བྱ་བ་གཉིས་པ་ནི་ད་ལྟ་དང་ཕྱི་ཟླ་དྲུག་པའི་ནང་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་ཐུན་རྗེས་མ་དེའི་བར། གཟའ་འཁོར་སྔ་མའི་བསྐྱར་ཞིབ་སྐབས་ལ་རྒྱ་ནག་ལ་ལམ་སྟོན་དང་བསམ་འཆར་བྱུང་བ་ཁག་ནས་རྒྱ་ནག་གཞུང་གིས་ག་ཚོད་དང་ལེན་བྱེད་ཀྱི་ཡོད་པ་ལྟ་ཡ་རེད། ད་ལན་བསྐྱར་ཞིབ་དེའི་སྐབས་སུ་ལམ་སྟོན་དང་བསམ་འཆར་བྱུང་བ་ནས་རྒྱ་ནག་གཞུང་གིས་ག་གི་དང་ག་ཚོད་དང་ལེན་བྱ་བ་དེ་ཡིས། རྒྱ་ནག་གཞུང་གི་དབང་བསྒྱུར་འོག་ཏུ་འགྲོ་བ་མིའི་ཐོབ་ཐང་གི་དཀའ་རྙོག་ཡོད་པ་ཚོ་སེལ་རྒྱུར་རྒྱ་ནག་གཞུང་གིས་ཆོད་སེམས་ག་ཚོད་ཡོད་པ་བསྟན་གྱི་རེད། ད་ལན་ཉིས་སྟོང་ཉི་ཤུ་བཞིའི་ཕྱི་ཟླ་དང་པོའི་ཕྱི་ཚེས་ཉི་ཤུ་གསུམ་གྱི་ཉིན་མོར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་གཞུང་གི་དབང་བསྒྱུར་འོག་ཏུ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་གནས་ཚུལ་བསྐྱར་ཞིབ་གནང་བ་དེ་ཡིས་རྒྱལ་སྤྱིའི་སྟོབས་ཤུགས་དང་ཆབ་སྲིད་ཀྱི་ནང་ལ། རྒྱ་ནག་གིས་རང་ཉིད་འགོ་ཁྲིད་མཁན་འགན་དང་ལྡན་པ་ཞིག་གི་སྟོབས་ཤུགས་བཟོ་ཐབས་བྱེད་བཞིན་པ་དེའི་ནང་ལ་རྒྱ་ནག་གཞུང་རྒྱལ་སྤྱིར་མཐུན་པའི་བྱེད་པོ་ཞིག་བྱེད་འདོད་ག་ཚོད་ཅིག་ཡོད་པ་ཡང་བསྟན་གྱི་རེད་སོགས་དབྱེ་ཞིབ་གནང་བཞག།